ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་སའི Podcast དཔྱད་ཞིབ་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། རེས་གཟའ་ཕུར་བུའི་ཉིན་ལ་ཧོང་ཀོང་གི་ཉེན་རྟོག་པ་ལྔ་བརྒྱ་ལྷག་ཙམ་ཞིག་གིས་ཧོང་ཀོང་ནང་གི་གསར་ཁང་ཆེ་ཤོས་ཀུ་ཤུ་ཉིན་རེའི་ཚགས་པར་གྱི་ལས་ཁུངས་མཐའ་བསྐོར་ནས་ལས་ཁུངས་དེའི་སྤྱི་ཁྱབ་རྩོམ་སྒྲིག་འགན་འཛིན་གཙོ་བོ་མི་ལྔ་འཛིན་བཟུང་བྱས་འདུག་དེས་ན་དེ་རིང་གི་ང་ཚོའི Podcast དཔྱད་ཞིབ་ལེ་ཚན་དེའི་ནང་དུ་རྒྱ་ནག་གི་དམ་དྲག་འོག་ཏུ་ད་ལྟ་ཧོང་ཀོང་ནང་གི་གསར་ལམ་ཁག་གི་གནས་སྟངས་སོགས་ཀྱི་སྐོར་ནས་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས་ད་ཁ་སང་རེས་གཟའ་ཕུར་བུའི་ཉིན་ལ་ཧོང་ཀོང་ནང་གི་ད་རང་དབང་གསར་ཁང་ཆེ་ཤོས་ཀུ་ཤུ་ཉིན་རེའི་ཚགས་པར་གི་ད་རྩོམ་སྒྲིག་འགན་འཛིན་དང་ད་མཐོ་རིམ་མི་སྣ་ཁག་ཅིག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་འདུག་གཅིག་ད་དེ་མི་སྣ་དེ་ཚོ་འཛིན་བཟུང་བྱས་པ་དང་ད་སྤྱིར་བཏང་དེ་རིང་ཁ་སང་ཧོང་ཀོང་ནང་ལ་དམངས་གཙོའི་ངོ་རྒོལ་ལས་འགུལ་མང་པོ་ཞིག་འཛིན་བཟུང་བྱས་གི་ཡོད་རེད་དེ་གཉིས་བར་ལ་གཅིག་རྒན་ལགས་ནས་མི་འདྲ་ས་གཙོ་བོ་དེ་ག་རེ་གཟིགས་ཡོད་ན། རེད་ད་ཧོང་ཀོང་ནང་ལོག་ལ་ཡང་འདས་པའི་ད་ཟླ་བ་ཁ་ཤས་ཤིག་ནང་ལ་ཡང་དེ་སྔ་དམངས་གཙོའི་ལས་འགུལ་ནང་ཞུགས་མཁན་གྱི་དབུ་ཁྲིད་གནང་མཁན་མི་སྣ་ཡིན་ནའི་རེད། ལས་འགུལ་ནང་སྤྱིར་བཏང་ཞུགས་མཁན་མི་ཡིན་ནའི་རེད། ཡང་ད་ག་ནང་བཞིན་ད་ལྟ་བར་ལས་འགུལ་ལ་ཡང་རྒྱབ་སྐྱོར་བྱེད་མཁན་དེ་འདྲ་འཛིན་བཟུང་དང་འདི་བྱས་པའི་གནས་ཚུལ་མང་པོ་ཞེ་པོ་ཅིག་བྱུང་བ་རེད་དེ་སྔོན་ནས་རྒྱ་ནག་གཞུང་གིས་ཧོང་ཀོང་ནང་དམ་དྲག་ཞེ་པོ་ཅིག་བྱས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་དེ་ལག་བསྟར་བྱས་པའི་རྗེས་ལ་ཡིན། ཧོང་ཀོང་གི་གསར་འགོད་རང་དབང་དང་དེ་ཚོ་ལ་ཡ་ད་གང་ལྟར་དཀའ་ངལ་ཆེ་རུ་འགྲོ་རྒྱུ་ཡིན་པ་མི་ཚང་མས་ཚོད་དཔག་བྱེད་ཀྱི་ཡོད་རེད་དེ་ལས་ཡིན་ནའི་ལས་ད་རེས་ཀྱི་གཟའ་ཕུར་བུའི་ཉིན་ག་དེ་ཉེན་རྟོག་པ་ལྔ་བརྒྱ་ཙམ་གཅིག་གིས་ཡིན་ན་ཕར་ཀུ་ཤུའི་ཉིན་རེའི་ཚགས་པར་ཟེར་ད་ཁོང་ཚོས་ཕིང་ཀོ་རི་པའོ་ཟེར་དང་བ་འདིའི་ཁོང་ཚོའི་ལས་ཁུངས་གཙོ་བོ་ཡོད་ས་དེ་ལ་ཡ་མཐའ་སྐོར་བསྐོར་བའི་རྗེས་ལ་ཡ་ལས་ཁུངས་ནང་ལོག་འཛུལ་རྗེས་ཁོང་ཚོའི་རྩོམ་སྒྲིག་འགན་འཛིན་དང་ཨ་ནི་ལས་ཁུངས་ཀྱི་ད་འགོ་ཁྲིད་གཙོ་བོ་མི་ལྔ་འཛིན་བཟུང་བྱས། ངས་མི་ལྔ་འཛིན་བཟུང་བྱས་མ་ཟད་ཡིན་ན་སྐབས་དེ་ད་ཁོང་ཚོའི་གསར་ཁང་འདིའི་ནང་ལོག་མི་ལས་ཀ་བྱེད་མཁན་བདུན་བརྒྱ་ཙམ་ཡོད་ཟེར་རེད། འདི་གའི་ཚང་མ་ཁང་པའི་ནང་ལོག་ནས་མར་བཏོན། ཨན་བྷི་ཀའི་ད་ཁོང་ཚོ་ཅིག་གློག་ཀླད་དང་དེ་ཚོ་ངོ། ཁག་ཅིག་འཁྱེར་ཕྱིན་ཡིག་ཆ་དེ་ཚོ་གང་ལྟར་སྔོག་བཤེར་བྱས་ཞིབ་བཤེར་བྱས་ད་གང་ལྟར་ད་དྲག་པོ་ཞེ་པོ་བྱུང་ཤག།

མང་པོ་ཞུ་རྒྱུ་ཡོད་རེད། ད་ནི་ཀུ་ཤུའི་ཉིན་རེའི་ཚགས་པར་ཟེར་དེ་ཡིན་ན། དམིགས་བསལ་ཁོ་ཆགས་ཡག་དེ། ཁོ་དང་པོ་བཙུགས་དུས་འཁོར་ནས་ཞེ་པོ་ཅིག་ཤུགས་ཆེན་པོ་བྱུང་ཤག། དང་པོ་དང་པོ་དེ་ཡིན་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོ་ལ་ཡག་ཡིན་ན་ཨ་འདི་ཇི་མི་ལའེ་ཟེར་མཁན་དེ། ཁོ་རང་གིས་བཙུགས་པ་རེད་ཁ་སང་ང་ཚོའི་ག་རེ Podcast དེ་ནང་ལོག་ལ་ཡག། སྐུ་ཞབས་ཇི་མི་ལའེ་ཡི་ལོ་རྒྱུས་རང་གཅིག་ང་ཚོས་ངོ་སྤྲོད་ཞུས་པ་ཡིན། ཁོ་རང་ཡིན་ན་དང་པོ། ཀོང་ཀྲོའུ་ནང་ལོག་ནས་ཅིག། མི་ཚང་སྐྱོ་པོ་ཅིག་ཕྲུ་གུ་བྱས་ཨ་ནི་ཧོང་ཀོང་ལ་ཡ་ཕེབས་ཡོང་ཆུང་ཆུང་སྒང་ལ་ཡ། ཨ་ཧོང་ཀོང་ནང་ལོག་བཟོ་གྲྭའི་ནང་ལོག་ལས་ཀ་བྱས་མང་པོ་བྱས་གཞུག་དེ་དངུལ་ཞེ་པོ་ཅིག་བཟོས་བྱས་ཚོང་པའི་ཨ་ནི། དུག་ལོག་འཚེམ་མཁན་དང་བཙོང་མཁན་དང་འདི་བྱས་ཆེན་པོ་ཞེ་པོ་ཅིག་ཆགས། དཔེར་ཏེ་རྒྱ་ནག་ནང་ལོག་ཚོང་དང་ཞེ་པོ་ཅིག་ཆེན་པོ་ཆགས་བྱས་ད་སྒོར་མོ་དཔེ་དུང་ཕྱུར་ཨ་མང་པོ་ཡོད་པའི་མི་ཆགས་བྱས་ཆགས་པའི་རྗེས་ལ་ཡ་ད། བརྒྱད་ཅུ་གྱ་དགུ་ལོ་ལ་ཡ་རྒྱ་ནག་གི་དམངས་གཙོའི་ལས་འགུལ་ལ་ཡ་དྲག་གནོན་བྱས་པའི་རྗེས་ལ་ཡང་ཁོ་རང་ངོ་ནས་ཆབ་སྲིད་ཐོག་ནས་གོ་རྟོགས་རེ་ཞུ་ངེས་ཀྱི་རེད། ད་འདི་འདྲས་རྒྱ་ནག་འདིར་བསྡད་ན་ཡོང་བ་མི་འདུག་དམངས་གཙོ་དགོས་ཀྱི་འདུག་རྒྱ་ནག་ལ་དམངས་གཙོ་མེད་ན་ད་ཧོང་ཀོང་ལ་གང་ལྟར་ཤུགས་རྐྱེན་དེ་ག་ལེ་ག་ལེ་བྱས་དཀའ་ངལ་འཕྲད་གི་བསམ་བྱས་ཁོ་རང་གི་ཆབ་སྲིད་ལས་འགུལ་ནང་ལོགས་ལ་ཡང་ཞུགས་ཡག་ཅིག་གི་ཐབས་ཤེས་བྱེད་བྱས་ད་འདི་སྐབས་འདིར་ཐབས་ཤེས་བྱེད་དུས་ཁོ་རང་གི་བྱེད་ཐུབ་པའི་ལས་གསར་འགྱུར་བརྒྱུད་ལམ་གྱིས་བརྒྱུད་བྱས་བྱེད་ཡག་གི་བསམ་བློ་ཤུགས་ཆེན་པོ་བྱུང་གྲགས་འདི་འདྲས་སོང་ཙང།

བདུད་རྩི་ཁུ་བྱང་སྐྱོང་སྡེ་གཅིག་གི་མི་གཅིག་གི་ངོས་ནས་ཚོང་བརྒྱབ་སྟངས་དེ་མཁས་པོ་ཞེ་པོ་ཅིག་བྱས། ད་ཚགས་པར་འཚོང་བ་ཡིན་ནའི་ཁོ་འཚོང་སྟངས་འབྱོར་བ། ཁོས་ད་མགོ་འཁོར་ནས་ཆབ་སྲིད་བཏང་སྟེ་འདི་བཅུ་སྐོར་བྱས་པ་ཡིན་ན་ད། ཉོ་མཁན་དེ་ཡིས་དང་ཨ་འདིག་ལས་གཡེང་བྱས་བྱས་ཉོ་མཁན་དེ་ད་རྡ་གི་ཚིག་གཅིག་མང་པོ་ཡོང་གི་མ་རེད་པ། འདི་སྐབས་དེ་ཡིན་ད་ཧོང་ཀོང་ནང་ལོག་ལ་ཡང་ཨ་འདྲ་ཕིང་ཀོ་རི་པའོ་སོགས་དེ་བཙུགས་པའི་སྐབས་དེ་དུས་དེབ་འདི་ད་ཆབ་སྲིད་བཅུ་སྐོར་བྱེད་མཁན་དེ་ཀྲེང་མིང་ཟེར་མཁན་དེ་དང་དེ་འདྲས་མང་པོ་ཡོད་རེད། དེ་ཚོ་ད་རྒྱ་ནག་རང་ལ་ཡང་ཁ་གཏད་གཅོག་མཁན་གྲས་དེ་ཡོད། དེ་ཚོའི་ག་ཚོད་རེད་བྱེད་སྟངས་དེ་ཚོ་ཆ་ཚང་ཅིག་མ་བཤུས་པ་བྱས། ཁོ་རང་ག་རེ་བྱས་འདུག་ཟེར་ན། དཔེ་ཚགས་པར་དེ་མང་ཆེ་བ་འདོགས་པ་ལ་ཡང། ཅིག་མི་སྐད་གྲགས་ཆེན་པོ་གློག་བརྙན་འཁྲབ་མཁན་དེ་ཚོའི་མི་ཚེའི་ལོ་རྒྱུས་སུབ་ལྟ་ཡང་ཁོ་ཚོས་འདོགས་པ། ཅིག་འཆལ་གཏམ་དེ་ག་རེ་ཡོད་ནའི་དེ་ཚོ་འདོན་ཡག་དང་ནི་རི་མོ་དེ་དང་ད་འདོགས་པ་ཅིག་ཡུན་འཁོར་བ་འདོགས་པ། རྐུ་མ་ཤོར་རྒྱུ་མི་སིམ་རྒྱུ་དང་ཅིག་ཆང་ས་ག་ས་མི་སྐད་གྲགས་ཡོད་མཁན་དེ་ལོག་ཁར་ཅིག་ཉལ་དང་ད་ཚོང་རྒུད་རྡིབ་པ་དང་དེ་འདྲས་ཀྱི་གནས་ཚུལ་ཤུགས་ཆེ་ད་དེ་ཚོ་ལ་ཡང་སྤྱི་བཏང་བྱས་པ་ནི་མི་སྤྱི་བཏང་གི་དཀྱུས་མ་ཀློག་པོ་ཚོས། ཅིག་སྤྲོ་སྐྱིད་སུ་སྟེར་བྱེད་བྱས་ཁོས་དེ་ཚོ་བློ་བསྐོར་བ། བློ་བསྐོས་དང་ཁོ་རང་གི་དེ་ཞེ་པོ་ཅིག་བཏོན། དེ་དང་དུས་མཚུངས་བཅས་ཡིན་ན་ཨ་དེ་དཀྱིལ་ལ་མཚམས་མཚམས། ཨ་ནི་དཔེ་ཆབ་སྲིད་ཀྱི་རྣོ་ཞེ་པོ་ཡོད་པའི་རྩོམ་དེ་བཏོན། ཨ་དེ་ག་དེ་གཙོ་བོ་དེ་ཡིན་ན་ཨ་ད་ཕིང་ཀོ་རི་པའོ་ཟེར་མཁན་དེ་ཚགས་པར་དེའི་ནང་བལྟས་པ་ཡིན་ན་ག་རེ་ཡོད་རེད་ཟེར་ན། ཁོས་གསར་འགྱུར་དེ་གའི་མང་པོ་ཞེ་པོ་ཅིག་ཨ་དེ་ངས་ཞུས་པའི་དེ་ཚོའི་ཟུར་དེ་འདེམས་མ་ཁུར་བྱས། ད་ཡིན་ནའི་བྷི་ག་ཡ་ཁོ་དཔྱད་བརྗོད་དང་རྩོམ་ལྟ་བ་མཚོན་པའི་རྩོམ་བཏོན་ཡ་འབྱོར། ད་དེ་ཡིན་ན་ག་དུས་ཡིན་ནའི་དཔེ་དེ་དངོས་གནས་དཔེ་གནས་ཚུལ་དོན་དག་གལ་ཆེན་པོ་འདི་ལ་ཡང་བོད་དུ་ཞེ་པོ་གཅིག་གི་གང་ལྟར་ཆབ་སྲིད་ཀྱི་ལྟ་བ་དང་དེ་ཡོད་པའི་ཐོག་ནས་ཡིན་ན་ད་ཕྱོགས་གཅིག་དེ་གཅིག་ཡིན་ན་རྒྱ་ནག་དམར་པོའི་གཞུང་གིས་གང་ལྟར་དམངས་གཙོ་དང་དེ་ཚོ་ལ་ཡང་ཡིན་ན་དྲག་གནོན་བྱེད་ཀྱི་དེ་ལ་ཡང་སྐྱོན་བརྗོད་བྱས། ཕྱོགས་གཞན་པ་གཅིག་ནས་ཡིན་ན་ད་ཧོང་ཀོང་ནང་ལོགས་ཡོད་པའི་གཞུང་དེ་ཡིན་ན་གང་ལྟར་ད་རྒྱ་ནག་གཞུང་གི་བཀོད་ཇུས་འོག་ལ་བསྐོ་བཞག་འགྱོག་འདི་རེ་བྱེད་སྟངས་སྔ་མ་ཏུང་ཅན་ཧྭ་ད་དེ་ཚོ་ཡོད་དུས་འདི་པ་བས་ད་གང་ལྟར་འདི་ཚགས་པར་དེ་སྐྱོན་བརྗོད་ཞེ་པོ་བྱས་བྱས། ད་འདི་འདྲས་བྱེད་དུས་ཙམ་པ་ཕྱོགས་གཅིག་ནས་ཡིན་ནའི་ཁོ་ཅིག་དགའ་དགའ་སྤྲོ་སྤྲོའི་ཟེར་དགོས་རེད་ད། གནས་ཚུལ་ད་ཆོ་ཡོད་ལོ་མེད་ལོ་དེ་ཚོ་ལ་ཡང་མི་ལྟ་མཁན་དེ་གྲས་ཅིག་བྱས། ཕྱོགས་གཞན་པ་ཅིག་ནས་དངོས་གནས་གཞུང་ལ་ཡང་ཁ་གཏད་བཅག་བྱས། ཨ་འདི་ཚོ་ཡིན་ནའི་གཞུང་གི་བྱེད་སྟངས་འདི་ཚོ་མང་པོ་ཅིག་ལ་ཡང་ཧོང་ཀོང་ནས་མི་མང་ནང་མ་དགའ་མཁན་མང་པོ་ཞེ་པོ་ཅིག་ཡོད་རེད་འདི་འདྲས་སོང་ཙང་འདི་གཉིས་མཉམ་དུ་ཐུབ་པའི་ཟུར་བྱས་བྱས་ཨ་ནི་ཧོང་ཀོང་ནང་ལོག་ལ་ཡང། ད་ལྟ་དང་པོ་བཙོངས་པའི་ཕལ་ཆེར་ཉི་མ་དང་པོ་ཁོ་རང་ནས་ཞེ་པོ་ཅིག་ཚགས་པར་ཕོན་ཆེན་པོ་ཐོགས་འདུག་བཅས་ཡིན་ན་ཕལ་ཆེར་ལོ་གཉིས་གསུམ་གྱི་གོང་ལ་ཡང་འཚོང་ཡག་བྱས་པའི་ནི་ཧོང་ཀོང་ནང་ལོག་ཚགས་པར་འཚོང་ཡག་གི་ཁ་གྲངས་ཀ་འབྱོར་བ་དེ་ཕལ་ཆེར་ཨང་གཉིས་པ་ཙམ་སླེབས་ཡོད་ས་རེད། ད་ནི་མིའི་དཀྱིལ་ལ་ཡང་སྐད་ཆ་དྲིས་ཙམ་པ་མིས་དགའ་པོ་བྱས་ཏེ་ཡིན་ན་ཞེ་དྲག་ཀ་མཐོ་པོ་སླེབས་འདུག་འདི་ལས་དོན་དུ་མ་ད་ཧོང་ཀོང་ནང་ལོགས་ནས་ཚགས་པར་མང་པོ་བསྡོམས་ན་དེ་གའི་ཅིག་ལ་ཡག་འདུག་དུས་ཚོད་བཅུ་བདུན་ཅིག་ནང་ཡར་འདོན་ཐུབ་པ་དེ་ཡིན་ན་ཞིབ་ཅིག་རེད་ད་ཡིན་ནའི་ཁོ་འདོན་ཐུབ་པ་དེ་རྐྱེན་པས་ཡིན་ན་རྒྱ་ནག་གཞུང་གིས་ད་མིག་ལ་ད་བལྟ་དངོས་གནས་མིག་ནང་གྲ་མ་ནང་བཞིན་བྱས་བྱས་ཞེ་པོ་ཅིག་ཨ་ནི་གང་ལྟར་མཐོང་མ་འདོད་པ་དང་གང་འདྲ་ཞིག་བྱས་གང་ལྟར་དེ་མེད་པ་བཟོ་དགོས་ན་བསམ་བསམ་གྱིས་གང་ལྟར་ཐབས་ཤེས་སྔོན་མ་ནས་མང་པོ་ཞིག་བྱས་ཡོད་རེད་དེས་མ་ཟད་ཧོང་ཀོང་ནང་ལོགས་ལ་རྐྱེན་པ་ག་རེ་ཟེར་ན་ཧོང་ཀོང་ནང་ཚགས་པར་མང་པོ་ཞེ་པོ་ཅིག་ཡོད་པའི་ནང་ལོགས་ནས་ཏང་དེ་པིན་གོ་རུ་པའོ་གསུམ་དེ་ག་ད་ལྟ་དམངས་གཙོ་དང་འདི་བྱས་རྒྱ་ནག་གཞུང་སྐྱོན་བརྗོད་དེ་ཚོ་བྱེད་མཁན་ཞིག་རེད་བ། ད་ཡང་ཕ་གིའི་ཚགས་པར་ཆེན་པོ་དེ། ཅིག་གི་ཏ་ཀུང་པའོ་དང་ཨ་ནི་ཝུན་ཧུའི་པའོ་ཟེར་མཁན་དེ་ཚགས་པར་དེ་ཚོ་ཚགས་པར་ཆེན་པོ་ཞེ་པོ་དེ་ད་ལྟ་ལོ་རྒྱུས་ཞེ་པོ་དེ་ཧ་ལམ་ལོ་བརྒྱ་ཟིན་དེ་ལོ་རྒྱུས་ལོ་རྒྱུས་ཡིན་ཚོད་ཟིན་དེ་རེད། ད་ཚགས་པར་དེ་ཚོ་དཔེ་ད་ཁོ་རང་ཟེར་ཡག་བྱས་ན་བས་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་རང་གིས་ཐད་ཀར་ཨ་ནི་དངུལ་སྤྲད་བྱས། གང་ལྟར་ཁོ་ཚོས་དབང་པོ་རེད་ཟེར་ལབ་བྱས་གང་ལྟར་ཧོང་ཀོང་ནང་རྒྱ་ནག་གཞུང་རང་གིས་ད་འགྲིམ་འགྲུལ་ལྟ་བུ་བྱས་བྱས་བཤད་ཉན་ཞིབ་འཇོག་རེད་ད་ཆ་ལ་ཚགས་པར་དེ་ཚོས་ཡིན་ན་ཨ་ནི་པིན་གོ་རུ་པའོ་ལ་ཡང་ད་ལོ་མང་པོའི་རིང་ལ་ཡང་སྐྱོན་བརྗོད་དང་ཨ་ནི་ཞིབ་བཤེར་བྱས་བྱས་བསྡད་པ་རེད་ད་ཡིན་ནའི་མིན་ཧོང་ཀོང་ནང་ལོགས་ད་ཉེ་བར་དུ་གང་ལྟར་སྤྱིར་བཏང་བྱས་པ་ཡིན་ན་ཁྲིམས་ཐོག་ནས་ཨ་ནི་གཏམ་བརྗོད་རང་དབང་དང་གསར་འགོད་རང་དབང་སོགས་དེ་ཚོ་ཡིན་ན་འགན་ལེན་བྱེད་ཀྱི་ཡོད་པ་དང། ཧོང་ཀོང་གཞུང་ཡིན་ནའི་རེད་རྒྱ་ནག་གཞུང་ཡིན་ནའི་རེད་དོད་པོ་མེད་བཞིན་དུ་ལམ་སང་དེ་སྒོ་རྒྱག་ཡ་དང་བཀག་འགོག་བྱས་དང་དེ་བྱེད་ཐུབ་ཡོད་མ་རེད་ད་ཡིན་ནའི་རེད། རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ཡིག་དེ་ཕ་གིར་ལག་བསྟར་བྱེད་ཡག་དེ་འགོ་བཙུགས་པའི་རྗེས་ལ་ཡིན་ན། ད་རིང་ཁོང་ཚོ་འཛིན་ཡག་འདི་ག་དེ། ཉེས་པ་དེ་དེ་རེད་ཤག། ལྷག་པར་དུ་དོགས་པ་ལྟ་རྒྱུན་དུ་ནས་རྩོམ་ན་དང་ཨ་ནི་ཁོང་ཚོ་ཕྱིར་བཅོས་བསྡུ་ན་བྲིས་འགོད་རྒྱུར་བ་ཅིག་ཧོང་ཀོང་གི་དམངས་གཙོའི་ལས་འགུལ་ལ་གང་ལྟར་དྲག་གནོན་བྱས་པ་འདིས་རྐྱེན་པས་ཡིན་ན་ཨ་མི་རི་ཀ་དང་དེ་ཚོ་ཡིན་ན་ཧོང་ཀོང་ལ་ཡང་དཔལ་འབྱོར་ཉེས་ཆད་སྤྲད་དགོས་ཡིན་ནའི་རེད་ཧོང་ཀོང་གི་འགོ་ཁྲིད་མི་སྣ་དེ་ཚོ་ལ་ཡང་ཉེས་ཆད་སྤྲད་ཡག་འདི་ལྟར་གནས་ཚུལ་མང་པོ་བྱུང་པ་རེད་དེ་ཚོ་སྤྲད་ན་ཡག་པོ་རེད་སྤྲད་དགོས་རེད་ཟེར་བྱས་ཕལ་ཆེར་ཚགས་པར་དེ་ནང་འགོད་ཀྱི་ཡོད་ས་རེད་ད་ད་རིང་ཁོ་ཚོས་ཁའི་ཉེས་འཛུགས་བྱེད་ཡག་འདི

ཁོང་ཚོ་ཁག་ཅིག་ཟེར་ཡག་བྱས་ན་ད་ཡི་གེ་འབྲི་དུས་ཙམ་པ་སོ་སོའི་ལས་ཁུངས་ལ་ཡར་ལོག་འགྲོ་དུས་ཙམ་པ། ཨ་ནི་ལས་ཁུངས་ནང་ལོགས་ལ་ཡར་ད། གློག་ཀླད་དེ་ཚོ་ཡིན་ན་ཉེན་རྟོག་པས་ནི་ཁྱེར་ཚར་ཡོད་པ་འདྲ་འདུག་ཨ་ནི་དེ་ཚོའི་རྐྱེན་གྱིས་ཁོ་ཚོ་ད་ལྟ་ཡི་གེ་རྒྱབ་ས་ཡོད་མ་རེད་ཡི་གེ་རྒྱབ་ས་མེད་པ་དེ་ཚོས་སོ་སོའི་ལག་པར་འཁྱེར་བའི་ཁ་པར་སྒང་ལ་ཡང་ཡི་གེ་བྲིས་བྱས་གང་ལྟར། ཕུར་བུའི་ཉིན་ཁ་དེ་ད་གནས་ཚུལ་དེ་བྱུང་པ་དེ་གའི་དེ་རྗེས་ལ་ཡིན་ན་ཨ་ནི་ཁ་སང་གཟའ་པ་སངས་ཉིན་ཁ་དེ་འདི་ག་ཚང་མ་ལོག། གང་ལྟར་ཡང་ཚགས་པར་ནམ་རྒྱུན་ལས་ཕོན། ལྡབ་ལྔ་ཙམ་ཅིག་གི་མང་བ་ཅིག་ཡིན་ན་ཁོང་ཚོས་པར་རྒྱབ་བྱས་ཨ་ནི་ཧོང་ཀོང་ཁྲོམ་གཞུང་ལ་ཡང་བཀྲམ་དུས་ཙམ་པ། དཔེ་ད་ཉོ་མཁན་དེ་ཚོས་ད་འཚང་ཁ་ཞེ་དྲག་ཞེ་པོ་བརྒྱབ། ཨ་ནི་གལ་སྲིད་གང་འདྲ་བྱུང་ཡོད་མེད་གནས་ཚུལ་འདི་ག་འདི་ད་ལྟ་གང་ལྟར་མི་རེ་ངོ་རེ་བཞིན་བྱས་གང་ལྟར་བཀྲམ་བྱས་ཨ་ནི། གསར་འགོད་བྱེད་ཐུབ་ཡོད་ས་རེད། འདི་འདྲས་སོང་ཙང་ད་ཀྱེ་བསྡད་ཡོད་མ་རེད་པས། ལབ་ནི་འབྲི་ཡག་ཡོད་མ་རེད་འདི་མ་ཟད་ཡིན་ན་ཧོང་ཀོང་ནང་ལོགས་ཀྱི་གསར་འགོད་པ་དེ་ཚོ་ཡིན་ན་གང་ལྟར་ཁོང་ཚོའི་རང་དབང་གསར་འགོད་ཀྱི་ཡིན་ན་ཐོབ་ཐང་དང་དེ་ཚོ་ལ་ཡག་ད་གང་ལྟར་སྲུང་སྐྱོབ་བྱེད་ཡག་ཆེད་དུ་བློ་ཁོག་ཆེན་པོའི་ངང་ནས་ད་དུང་མུ་མཐུད་བྱས་ཡིན་ན་གསར་ཁང་འདི་ལས་ཀ་བྱེད་ཀྱི་ཡོད་ས་རེད་ད་ཡིན་ནའི་འདི་དང་དུས་མཚུངས་བྱས་ད་གསར་ཁང་ཁོ་རང་རང་ཨ་ནི་ཕ་གིའི་ཡ་ཡི་ཁྲང་མེ་ཡིན་ནའི་རེད་ཨ་ནི་ཕ་གིའི་ཀུ་ཤུའི། ཉིན་རེའི་ཚགས་པར་ཟེར་དེ་ཉིན་རེར་ཁོ་ཚོའི་དངུལ་འབོར་ཆེན་པོ་ཞེ་པོ་ཅིག་ཡིན་ན། ཧོང་ཀོང་གཞུང་གིས་ད་ག་འདྲ་གཞུང་བཞེས་གསུབ་ཏུ་བཏང་བཞག། དེ་འདྲའི་སོང་ཙང་ཚོད་དཔག་བྱས་པ་ཡིན་ན། ད་ག་འདྲ་ཚགས་པར་དེ་མུ་མཐུད་བྱས་པར་བརྒྱབ་བྱས་བསྡད་ཡག་གི་ཡིན་ན། ཞེ་དྲག་གི་ཕལ་ཆེན་མིས་ཚོད་དཔག་མང་ཆེ་བྱས་ན་ཁག་པོ་ཞི་རག་རེད་ཟེར་འདུག་ད་ཡིན་ན་ལས། ད་ཕ་གིའི་ཅིག་དངོས་སུ་དོན་ཕ་གིའི། དེ་ཚང་མའི་དཀྱིལ་ནས་འགོ་ཁྲིད་གཉེར་དེ་ཡིན་ན་ཨ་ད་ཕ་གི་ཡ་ད་ཀུ་ཤུ་ཉིན་རེའི་ཚགས་པར་ཟེར་དེ་རེད་དེ་ལས་ཡིན་ནའི་ལས་དེ་མ་ཡིན་པའི་ཧོང་ཀོང་ནང་ལོགས་ད་དུང་ཅིག་དུས་དེབ་དང་ཚགས་པར་དང་དེ་འདྲས་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་མང་པོ་ཅིག་ཡིན་ན་ད་དུང་མུ་མཐུད་བྱས་ཡིན་ན་ད་ག་འདྲ་རྒྱ་ནག་གཞུང་གི་བྱེད་སྟངས་དེ་ཚོར་སྐྱོན་བརྗོད་བྱེད་ཡ་ཡིན་ནའི་རེད་ད་ཧོང་ཀོང་ནང་ལོགས་ད་ལྟའི་གནས་སྟངས་དེ་ཚོའི་སྐོར་ལ་ཡ་རྩོམ་བྲིས་བྱེད་ཡ་དང་དེ་ཚོ་ཡིན་ན་ད་དུང་ག་འདྲ་ཨོ་ད་རང་བསྡད་ཡོད་པ་འདྲ། དེ་འདྲའི་སོང་ཙང་ཚོད་དཔག་རེ་བྱས་ན་གཅིག་ལམ་སང་རྒྱ་ནག་གཞུང་གིས་ཆ་ཚང་བེད་སྤྱད་ད་རྒྱ་ནག་ནང་ལོགས་ལ་ད་ག་གེ་ད་ཁྱོན་ནས་སྐོར་ཁ་སྐོར་གྲག་ས་ཡོད་མ་རེད། དེ་འདྲའི་རང་གཅིག་ད་ཕལ་ཆེན་དུས་ཚོད་ངེས་ཅན་ཞིག་གི་རིང་དུ་ཡ་བཟོ་ཐུབ་ཨ་ཡོད་བསམ་སང་ཅིག་འདིར་གཅིག་ཕལ་ཆེན་ཡོད་པའི་བཟོ་འདུག་ད་ཡིན་ནའི་ལས་བོད་དུ་གསར་འགོད་རང་དབང་དེ་ཉིད་ཀྱི་ཟླ་བ་ཁ་ཤས་གོང་དང་ལོ་ཁ་ཤས་གོང་དང་བསྡུར་བ་ཡིན་ན་དངོས་གནས་ད་དེར་ཁོས་ཁྱོན་ཁོ་རང་གནམ་ས་སྐོར་བོད་ཅེས་བསྡུར་ཡག་ཁོར་བསྡད་ཡོད་མ་རེད་ད་དེར་སྐད་གསེང་དཔེ་དཀའ་ངལ་ཆེར་ཞེ་པོ་ཕྱིན་ཡོད་འདྲ་ལ། ཨ་འདི་ཕྱིན་པའི་རྐྱེན་གྱིས་ཡིན་ན་མི་མང་པོ་གཅིག་གིས་ད་གང་དག་བརྗོད་མ་གང་དག་བསྡུར་བསྡུར་མི་ཤེས་ད་ཡག་གི་ཡོང་ཡ་གཅིག་ད་ཕལ་ཆེན་མང་ཆེ་གཅིག་གིས་གང་དག་འདི་རེ་བ་ཁོ་རེ་ཅང་ཉེ་ཕལ་ཆེན་མེད་པའི་བཟོ་འདུག་འདི་འདྲའི་སོང་ཙང་ད། ཧོང་ཀོང་ནང་ལོགས་ལ་གལ་སྲིད་གསར་འགོད་རང་དབང་དང་གསར་ཤོག་འདི་གའི་དང་འདི་གའི་ཅིག་མེད་པ་ཆགས་ཚར་སོང་ན། ཨ་ནི་ཧོང་ཀོང་འདི། དཔལ་འབྱོར་གྱི་གནས་སྟངས་དང་ད་དུང་ཡག་པོ་ཡོད་འདུག་ད་ལྟ་རི་གལ་སྲིད་ད་ཀོང་ཀྲོའུ་དང་ཧྲང་ཧའེ་དང་ཧྲེན་ཀྲེན་སོ་གཉིས་ཚོ་ཚོའི་ཁང་པ་མཐོ་པོ་ད་ལྟ་འདི་གའི་ཚང་མ་ཡོད་རེད་པ། ཡོད་དུས་ཙམ་པ་ཡིན་ན། ད་དངོས་གནས་ཧོང་ཀོང་གི་ཨ་འདི་རྒྱ་ནག་དང་མ་འདྲ་རེད་གཙོ་བོར་ཅིག་གི་ག་རེ་རེད་ཟེར་ན་སྐད་ཆ་བཤད་ས་དེ་ཚོ་རང་དབང་དང་གསར་འགོད་རང་དབང་དང་ད་དེ་ཚོ་ཡོད་པ་དེ་ཚོ་རེད་འདི་ག་དེ་ག་ལེ་ག་ལེ་མེད་ཆགས་སོང་ན་ཨ་ཁོའི་ཁྱད་ཆོས་སོགས་རེད་འདི་ག་དེ་ཕལ་ཆེན་བརླག་ཆགས་ཡིན་ན་ད་རྒྱ་ནག་གི་གྲོང་ཁྱེར་གང་དག་ཆེན་པོ་དེ་རེད་གས་སོ་ཡིན་ན་ཐོག་བརྩེགས་ཅན་ཨ་ནི་བཟོ་ལས་ཅན་ཨ་ནི་དངུལ་ཁང་དང་དེ་མང་པོ་ཡོད་པ་དེ་ཁ་ཤས་ཅིག་ཡོད་རེད་ད་དེ་ཚོའི་ནང་ཡོད་པ་གཅིག་བཟོ་འདྲ་ཅིག་ཆགས་ཡག་གི་ཉེན་ཁ་ཞེ་དྲག་ཡོད་པ་ལ་ཡ་མི་མང་ཆེ་གཅིག་གི་ད་ག་ད་བློ་འཚབ་བྱེད་ཡག་ཆེན་པོ་ཞེ་པོ་ཆགས་ཡག་ཅིག་ཆགས་བསྡད་ཤག།